ངོ་འདི་ནི་བོད་ལ་ཆ་བཞག་གི་ཡིན་ན་ཡིན་འདི་ནི་མལ་གྱོ་ལོ་ཙཱ་བ་བློ་གྲོས་གྲགས་པ། ངོ་འདི་ནི་མལ་གྱོ་ལོ་ཙཱ་བ་བློ་གྲོས་གྲགས་པ་འདི་དང་འདི་ནི་རྗེས་མ་དགོངས་པ་རྫོགས་འགྲོ་བའི་སྒང་ལ་ཡའི་སྐུ་ལ་འདི་ནི་རུས་རྒྱན་འདི་ཚོ་ཡར་བཞེས་འདི་ནི་རྡོ་རྗེ་དྲིལ་བུ་འདི་དང་ཕྱག་ལ་ཞུགས་ནས་དེ་ཕྱག་ལ་བྱས་ནས་འདི་ནི་ང་དག་པ་མཁའ་སྤྱོད་ལ་འགྲོ་གི་ཡིན་གསུངས་བྱས་པས་དངོས་སུ་འདི་ནི་ཕེབས་སོང་བ་འདྲ་བ་འདི་འདྲ་བྱུང་བ་རེད། དེ་ནི་ད་ག་ནང་བཞིན་གྱིས་འདི་ནི་ན་བཟའ་བྲག་ཕུག་པ་ཞུ་བ་དེ་དང་སྤུ་རང་ལོ་ཆུང་དང་སྔགས་འཆང་གཟུངས་ཀྱི་དཔལ་བ་ཟེར་ནས་བ་དེ་ཚོ་ཡས་འདི་ནི་སྐུ་ལུས་མ་བོར་བར་དག་པ་མཁའ་སྤྱོད་ལ་ཕེབས་པ་རེད། ཨ་ནི། ན་བཟའ་བྲག་ཕུག་པས་འདི་ནི

ནི། ཟེར་བ་ཡིན་པ་རེད། ད་ག་ནང་བཞིན་གྱིས་འདི་ནི་སྦས་དོན་ཀུན་གསལ་བཀའ་རྩོམ་གནང་ཚར་ནས། རྗེས་མ་འདི་ནི། བདེ་མཆོག་གི། བདེ་མཆོག་གི་རྩ་རྒྱུད་ཀྱི་འགྲེལ་པ་འདི་ནི་སྦས་དོན་ཀུན་གསལ་བཀའ་རྩོམ་གནང་ཚར་ནས་དེའི་གཞུང་ནི་འདི་ནི། ནི། རྗེ་བཙུན་རྡོ་རྗེ་རྣལ་འབྱོར་མ་རང་གི་རྣམ་པར་བྱས་ནས་འདི་ནི་ལྷ་རང་གི་རྣམ་པར་བྱས་ནས་ཡང་ནས་ཡང་དུ་ཕེབས་པ་རེད་བ་དེ་འོ་འདི་ནི་གསང་བའི་རྣམ་ཐར་གྱི་ནང་ལོགས་ལ་ཡོད་རེད། ད་ག་ནང་བཞིན་འདི་ནི་ལྕང་སྐྱ་རོལ་པའི་རྡོ་རྗེ་དང། སྟག་ཕུ་བསྟན་པའི་རྒྱལ་མཚན། འོ་འདི་ནི་ཐུའུ་བཀྭན་དྷརྨ་བཛྲ་ལ་སོགས་པ་དེ་ཚོ་བྲལ་དུ་ཡོད་དེ་ནི།

པཎ་ཆེན་རིན་པོ་ཆེ་ལ་ཞུས་ནས་སྐུ་པཎ་ཆེན་རིན་པོ་ཆེ་མཇལ་ཁ་ལ་ཕྱིན་ནས་ད་རང་ངའི་ངའི་མགོ་ལ་ཡ་དེ་ནི་སིནྡྷུ་ར་གི་ཆར་པ་བབས་བྱུང་ད་ང་མཁའ་སྤྱོད་ལ་འགྲོ་རན་པ་ཡིན་པ་འདྲ་ཟེར་ནས་དེ་ནི་དབུ་ཁོ་རང་གི་སྐྲ་ཕྱེ་ད་བསྟན་དེ་ནི་དེའི་གསེང་ལ་ཡ་དེ་ནི་སིནྡྷུ་ར་གི་ཆ་སིནྡྷུ་ར་ཆགས་བསྡད་པ་རེད་བ་དེ་འདྲས་དེ་ནི་གཟིགས་འབུལ་ཞུས་པ་རེད་བ་དེ་འདྲས་ལོ་རྒྱུས་ཡོད་རེད། ཉི་མ་གཅིག་བལ་བལ་པོ་དེ་གར་སོང་ཆ་མེད་ལ་ཕྱིན་པ་རེད་བ་ད་དེ་འདྲས་ཀྱི་དེ་ནི་ལོ་རྒྱུས་ཡོད་རེད། བ་དེ་འདྲས་ཡིན་ཟེར་ནས་དེ་ནི་མཁའ་སྤྱོད་མཁའ་སྤྱོད་འགྲུབ་པའི་དེ་ནི་ཐབས་ཀྱི་གཙོ་བོ་རེད་བ་དེ་འདྲས་བདེ་མཆོག་ཡབ་ཡུམ་དེའི་ནང་ནས་དེ་ནི་ཡུམ་བཀའ་རྡོ་རྗེ་ཕག་མོ་ནི་དེའི་ནང་ནས་དེ་ནི་ནཱ་རོ་མཁའ་སྤྱོད་པའི་ནཱ་རོ་མཁའ་སྤྱོད་མ་འདི་ཡིན་པ་རེད། དེ་ནས་ལྷ་གཞན་དག་ཚོ་ལ་ཡ་སྒོམ་ཡ་དང་ཏིང་ངེ་འཛིན་དང་འདས་འདས་མི་ཆེན་ཡོད་རེད་པ། མང་པོ་ཞེ་དྲག་ཡོད་རེད་དེ་ཚོ་འབི་ཁའི་ཡག་པོ་མ་བྱུང་བའི་སྒང་ལ་ཡ་དེ་ནི་མ་འགྲུབ་པ་རེད་པ་དེ་འདྲ་ཡོང་གི་ཡོད་རེད་དེ། འདི་ལ་ཡ་དེ་ནི་དད་པ་བྱས་ནས་འབི་ཁའི་དད་གུས་བྱས་ནས་པ། སྔགས་ཁོ་ན་ཀློག་བཞག་པ་ཙམ་གྱིས་དེ་ནི་འགྲུབ་པ་རེད། དེ་ནི་རྩ་རྒྱུད་ལེའུ་བཞི་བཅུ་ཞེ་བརྒྱད་པའི་ནང་ལོགས་ལ་ཡ་དེ་ནི་སྔགས་འདི་བཀླགས་པས་འགྲུབ་པ་སྟེ་ལས་རྣམས་ཀུན་གྱི་དགེ་བ་ཡིན་ཟེར་ནས་དེ་ནི་སྔགས་འདི་འབི་ཁའི་ཀློག་པ་ཙམ་གྱིས་འགྲུབ་པ་ཡིན་ཟེར་ནས་འོ་དེ་ནི་གསུངས་ཡོད་རེད། དེ་ནི་དེང་སང་གི་དུས་ཚོད་རེད་བ་དེ་འདྲ་ལ་ཡ་ག་ག་ཡང་མི་ཤེས་མཁན་དེ་འདྲ་ཡིན་ན་ཡ་འབི་ཁའི་འདིའི་དད་གུས་ཡག་པོ་བྱས་ནས་སྔགས་དེ་ཚོ་ཡག་པོ་བགྲང། ཨ་ནི་དད་པ་ཡག་པོ་བྱས་བཞག་ན་དེ་ཡིས་དེ་ནས་དངོས་གྲུབ་འགྲུབ་ཡོང་གི་ཡོད་རེད། དེ་ནི་འདིའི་མཚན་ལ་ཡང་དེ་ནས་མཁའ་སྤྱོད་མ་ཟེར་ཅེ་ན་དེ་ནི་དག་པ་མཁའ་སྤྱོད་ལ་དང་དེ་ནི། དག་པ་མཁའ་སྤྱོད་ལ་བཞུགས་མཁན་གྱི་པའི་མཚན་མཚན་རེད་པ་ཅེ་ན་དེ་ག་ནི་ཅེ་ཞེས་དེ་ནི་མཁའ་སྤྱོད་ལ་ཡར་བཟི་ནས་པའི་སྒྲུབ་པ་པོ་ལ་ད་མཁའ་སྤྱོད་དང་འགྲོ་སོང་ཡང་རེད་བ་དེ་འདྲས་ཀྱི་ཚུལ་དུ་བཞུགས་པ་རེད་བ་ད་དེ་འདྲས་ཡིན་ཙང་ནས་པའི་དེ་ནི། དེ་འདྲས་ཀྱི་དེ་ནི་རྟེན་འབྲེལ་གྱི་ཆོས་ཉིད་ཀྱིས། ཨ་ནི། རྡོ་རྗེ་རྣལ་འབྱོར་མ་ལ་བརྟེན་ནས་དེ་ནི་དག་པ་མཁའ་སྤྱོད་དུ་འགྲོ་རྒྱུ་དེ་དེ་ལས་སླ་བ་ཡང་ཡིན་པ་རེད། གང་འདྲ་འགྲུབ་ཅེ་ན་ད་དེ་ཡིས་དེ་ནི། དག་མ་དེ་ནི་གང་ལས་འབྱུང་ཡང་དེ་ནི།

བདེ་མཆོག་བདེ་མཆོག་གི་དབང་ར་བ་དེ་འདྲ་དང་ཀྱེ་རྡོར་གྱི་དབང་ར་བ་དེ་འདྲ་དང་ལྷག་པར་དུ་ཡང་དེ་ནི་ཐུན་མོང་མ་ཡིན་པ་འདིའི་དེ་ནི་བྱིན་རླབས་ར་བ་དེ་འདྲ་དང་དེ་འདྲ་ཐོབ་དགོས་ཡ་དེ་ཚོ་གང་ག་ལ་དེ་ནི་གྲོལ་ལམ་སྒོམ་རུང་གི་གང་ཟག་ལ་ཡ་དེ་ནི་བཞག་མཁན་ཅིག་ཡོད་རེད། ད་དུས་རྒྱུན་དེ་ནི། སྐྱབས་རྗེ་ཁྲི་བྱང་ལ་སོགས་པ་དེ་འདྲ་གི་གསུང་བཤད་ཀྱི་སྐབས་ལ་ཡ་དེ་ནི་དེ་ཡོང་གི་རེད་ད་ལྟ་ཡིན་ན་ཡིན་འདི་ཁྲིད་ཡིག་འདིའི་ནང་ལོགས་ལ་བྱས་ན་སྨིན་ལམ་གྱི་འཇུག་རུང་གི་གང་ཟག་ཟེར་མཁན་དེ་འདི་ནི། ལམ་ཐུན་མོང་བས་རྒྱུད་སྦྱངས་པ་དང་དེའི་ཐོག་ལ་ཡ་དེ་ནི་བདེ་མཆོག་ལཱུ་ནག་དྲིལ་གསུམ་ལ་སོགས་པ་དེ་འདྲ་གི་དེ་ནི་དབང་གང་ཡང་རུང་བ་ཐོབ་པ་དེ་གཉིས་ཀ་ཡ་སྡོམ་ནི་ད།

ལམ་ཐུན་མོང་བས་རྒྱུད་སྦྱངས་པ་ཅིག་སྔོན་ལ་མ་སོང་ན་དེ་ནི། དབང་ཞུས་མ་ཆོག་པ་ཡིན་ཙང་ནི། དབང་ཞུས་མ་ཆོག་པ་ཡིན་ཙང་ནི་སྨིན་ལམ་འཇུག་རུང་གི་གང་ཟག་ལ་ལམ་ཐུན་མོང་བས་རྒྱུད་སྦྱངས་པ་ཅིག་དགོས་ཀྱི་ཡོད་རེད། དེ་ནི། དབང་ཞུས་པ་ཡིན་ན་ཡིན་དེ་ནི། བདེ་མཆོག་ལཱུ་ནག་དྲིལ་གསུམ་ལ་སོགས་པ་དེ་དག་གི་དབང་ཞུས་པ་ཡིན་ན་ཡིན་བསྐྱེད་རིམ་དང་རྫོགས་རིམ་སྒོམ་ཆོག་གི་རེད་དེ། ཡིན་ན་ཡིན་དེ་ནི་རྡོ་རྗེ་རྣལ་འབྱོར་མ་འདིའི་དེ་ནི་ལམ་བསྐྱེད་རིམ་རྣལ་འབྱོར་བཅུ་གཅིག་དང་རྫོགས་རིམ་དབང་རྩ་དབུ་མ་ལ་སོགས་པ་དེ་ཚོ་སྦྲེལ་ཏེ་དེ་ནི་བསྒོམ་ཆོག་གི་ཡོད་མ་རེད། དེ་ནི།